ད་ཆ་དཔལ་འབྱོར་ཉམས་རྒུད་དང་ཡོང་འབབ་ཉུང་དུ་སོང་བར་བརྟེན་དགེ་རྩ་ཚོགས་པ་ཁག་ལ་ཞལ་འདེབས་གནང་མཁན་ཇེ་ཉུང་དུ་སོང་བའི་དཀའ་ངལ་ཞིག་འཕྲད་བཞིན་པ་རེད་འདུག James Chisholm ལགས་ཀྱིས་ནམ་རྒྱུན Hunger Project ལྟ་བུའི་དགེ་རྩ་ཚོགས་པར་ཞལ་འདེབས་ཕུལ་གནང་གི་ཡོད་འདུག་ལྷག་པར་དུ་ཏོག་དབྱིབས་ནད་ཡམས་བྱུང་སྐབས་ཁོང་གིས་མུ་མཐུད་ཞལ་འདེབས་ཕུལ་ཡོད་པ་རེད་འདུག་འོན་ཀྱང་ནད་ཡམས་ཀྱི་རྐྱེན་པས་མི་མང་པོ་ཞིག་ལས་ཀ་ཤོར་བ་དང་ཨོསྟྲེ་ལི་ཡའི་དཔལ་འབྱོར་ཉམས་རྒུད་ཕྱིན་པར་བརྟེན་དགེ་རྩ་ཚོགས་པར་ཞལ་འདེབས་ཕུལ་མཁན་ཇེ་ཉུང་དུ་འགྲོ་བར་ཚོགས་པ་དེ་ཚོར་སེམས་འཚབ་ཡོད་པ་ཡིན་འདུག་ཨོསྟྲེ་ལི་ཡའི་སྤྱི་ཚོགས་ལྷན་ཁང་གི་སྤྱི་ཁྱབ་འགན་འཛིན David Crosbie ལགས་ཀྱིས་ཕྱི་ལོ་ཉིས་སྟོང་བརྒྱད་ལོར་འཛམ་གླིང་དཔལ་འབྱོར་ཉམས་རྒུད་བྱུང་སྐབས་ཨོསྟྲེ་ལི་ཡའི་མི་སྒེར་གྱི་ཞལ་འདེབས་བརྒྱ་ཆ་ཉི་ཤུ་ཉུང་དུ་ཕྱིན་པ་དང་དཔལ་འབྱོར་སླར་གསོ་ཡོང་བར་ལོ་གསུམ་ཙམ་འགོར་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན། འདས་པའི་ཉམས་མྱོང་ལ་བལྟས་ན་དཔལ་འབྱོར་ཉམས་རྒུད་བྱུང་སྐབས་མི་ཚང་མར་དངུལ་གསོག་འཇོག་གནང་ཐབས་བྱེད་ཀྱི་འདུག་དེར་བརྟེན་དགེ་རྩ་ཚོགས་པ་ལ་ཞལ་འདེབས་སྤྲད་མཁན་ཇེ་ཉུང་དུ་འགྲོ་ཡི་ཡོད། ཁེ་མེད་ཚོགས་པ་རྣམས་ལ་ད་ཆ་སྤྱི་ཚོགས་ནང་རོགས་སྐྱོར་དགོས་མཁོ་ཆེ་ཤོས་སྐབས་ཞལ་འདེབས་གནང་མཁན་ཇེ་ཉུང་དུ་སོང་པ་ནི་སྟབས་མ་ལེགས་པ་ཞིག་ཡིན་འདུག Hunger Project Australia ཞེས་པའི་དགེ་རྩ་ཚོགས་པའི་ལས་བྱེད་པ Melanie Noden ལགས་ཀྱིས། ཉེ་བའི་དུས་སུ་ནད་ཡམས་ཀྱི་རྐྱེན་པས་ལྟོགས་པ་ལུས་མཁན་མི་ས་ཡ་བརྒྱ་དང་སུམ་ཅུ་སོ་ལྔ་ཙམ་གྱིས་མང་དུ་འགྲོ་ངེས་ཡིན་པ་ལུང་བསྟན་ཡོད་ཅེས་ཁོ་མོས་གསུངས་དོན། ད་ལྟའི་གནས་སྟངས་འོག་ང་ཚོར་འགན་སྣོན་མ་ཡོད་ཀྱང་སྟབས་མ་ལེགས་པ་ཞིག་ལ་ང་ཚོའི་ཡོང་འབབ་བརྒྱ་ཆ་སུམ་ཅུ་སོ་གསུམ་ཙམ་ཉུང་དུ་འགྲོ་ཡོད། དགེ་རྩ་ཚོགས་པའི་འགན་འཛིན་རྣམས་ཀྱིས་ཚོགས་པ་དེ་དག་ལ་མ་འཛུགས་གནང་དགོས་པར་ཧ་ཅང་གལ་ཆེ་ཞེས་བརྗོད་ཡོད་འདུག་ལྷག་པར་དུ་ནད་ཡམས་ཁྱབ་གདལ་སྐབས་དབུལ་ཕོངས་དང་མཐུན་རྐྱེན་མི་འཛོམ་སའི་ས་མཐའ་ཁུལ་ཁག་ཏུ་ནད་དུག་ཁྱབ་སླ་བ་དང་མྱུར་བ་ཡོད་པ་ཡིན། འོན་ཀྱང་ད་ལྟའི་ཆར་ཨ་ཕི་རི་ཀའི་རྒྱལ་ཁབ་ཁག་ནང་ནུབ་ཕྱོགས་རྒྱལ་ཁབ་ཨ་རི་ལྟ་བུའི་གནས་སྟངས་ཛ་དྲག་པོ་འགྱུར་མེད་པ་རེད་འདུག་དེ་ཡང། The Hunger Project ཞེས་པའི་དགེ་རྩ་ཚོགས་པས་ཁོང་ཚོའི་དང་བླང་བའི་ལས་བྱེད་པ་རྣམས་ཀྱི་ལས་འགུལ་དང་འགོ་ཁྲིད་འོག་ཁེ་ཕན་ཆེན་པོ་བཟོས་ཡོད་ཅེས། མ་ལ་ཝི་ནང་རྟེན་གཞི་ཡོད་པའི་ལས་བྱེད་པ Rowlands Kaotcha ལགས་ཀྱིས་གསུངས་དོན། The magic is the five། ང་ཚོའི་ལས་བྱེད་པ་འབུམ་ལྔ་ཙམ་ཞིག་གི་འགོ་ཁྲིད་འོག་ས་གནས་ས་ཐོག་དང་གྲོང་གསེབ་ཁག་གི་མི་ཁྱོན་བསྡོམས་ས་ཡ་བཅུ་དྲུག་དང་ཕྱེད་ཀ་ཙམ་ལ་ཐད་ཀར་འབྲེལ་མཐུད་གནང་གི་ཡོད། འོན་ཀྱང་གནས་ཚུལ་སྟབས་ལེགས་པ་ཞིག་ལ་ཉམས་ཞིབ་བརྒྱུད་ཨོ་སི་ཀྲི་ལི་ཡའི་གཞན་ཕན་གྱི་བློ་ཡོད་པའི་དགེ་རྩའི་ཐེབས་རྩ་མང་པོ་ཞིག་གིས་ཞལ་འདེབས་སྔར་ལས་ལྷག་པ་གནང་གི་ཡོད་པ་ཐོན་ཡོད་འདུག Philanthropy Australia ལས་བྱེད་པ Sarah Wickham ལགས་ཀྱིས་ཉམས་ཞིབ་ནང་མཉམ་ཞུགས་གནང་མཁན་མི་བརྒྱ་ཆ་བརྒྱད་ཅུ་ཙམ་གྱིས་ཁོང་ཚོའི་རོགས་དངུལ་མང་དུ་སྤྲད་རྒྱུ་ཡིན་ཞེས་བརྗོད་ཡོད་ཅེས་ཁོང་མོས་གསུངས་དོན། Philanthropists do understand the need. གཞན་ཕན་གྱི་བློ་དང་ལྡན་པའི་གཏོང་ཕོད་ཅན་རྣམས་ཀྱིས་ད་ལྟའི་ཆར་སྤྱི་ཚོགས་ནང་རོགས་འདེགས་སྔར་ལས་ལྷག་པ་དགོས་ཡོད་པ་གསལ་པོ་ཤེས་ཡོད། ད་ལྟའི་གནས་སྟངས་འོག་གཞན་སེམས་དང་སྦྱིན་པ་སྔར་ལས་གལ་ཆེ་བ་དང་དགོས་མཁོ་ཆེ་བ་ཡོད་ཅེས David ལགས་ཀྱིས་གསུངས་དོན།